ང་ཅེ་ར། སློབ་རིམ་བཅུ་གཉིས་པ། ལར་ལོག་རྫིས་ནི་གི་སྐོར་ལས་གོ་སྐབས་ག་རེ་བེ་ཡི་ག་གི་སྐོར་ལས་ག་ར་སེ་ཚ་ཡིག་ང་གི་ཞུ་སྐོབས་མི་འདུག། གཉིས་པ་སེའུ་ད་ལུ། ང་ཅེ་ར་སློབ་རིམ་བཅུ་གཉིས་པ། གཞུང་གི་ཁ་ཐུ་ལས། དེ་སློབ་གཉེར་སྒྲོག་རམ་ཐོབ་མི་དེ་ཚུ་གི་སྐོར་ལས་ཞུ་སྐོབས་མི་འདུག་སེ་ཞུ་ནི་ལ། གསུམ་པ་སེའུ་ད་ལུ། སློབ་རིམ་བཅུ་གཉིས་པ་གི་ཁོ་རང་གི་ཤེས་ཚད་ད་ཏི་འདི་གི་བེ། དེ་ན་སྤྱིར། འཛིན་སྐྱོང་དཔལ་ཁང་ན་ལེ་བྷ། སློབ་སྦྱོང་དཔལ་ཁང་ན་ལེ་བྷ། དེ་གོ་སྐབས་ཐོབ་ནི་འདུག་ལ། དེ་འདི་གི་སྐོར་ལས་ཞུ་སྒོབ་མི་འདུག་ཟེར་ཞུ་ནི་ལ། དེ་ང་གི་བརྡ་ཐོ་ན་འདྲི་བ་ཞུ་སྒོབ་དེ་བརྡ་ཐོ་སྐབས་སུ་བབས་པ་གི་དཀའ་ངལ་དེ་ག་ཅི་འདུག་ཟེར་བ་ཅན། ཨ་ནི་དགོངས་ལས་ཞུ་མི། ས་གོ་གསུམ་བརྡད་གཅིག་གི་ན་མ་ཐོབ་མི། དེ་བརྡ་རེ་ང་ཅི་ན་ནང་ཁྱེད་ན་ལུ་བེ་བ་ཅན། དེ་བརྡ་ཐོ་རིམ་སློབ་གྲ་གཉིས་བརྡད་ཅི་འདུག་ཟེར་ཞུ་ནི་ལ་སྒེར་གི་ཐོ་ལས་ལ།

དེ་དང་པ་སུག་ད་ལུ། དེ་སློབ་གཉེར་གྱི་སྒྲོག་རིམ་ཐོབ་མེད་དེ་སུ་དེ་ན་ལུ་རྫི། འཕྲོ་མཐུད་ཀྱི་ཤེས་ཡོན་ན་ལུ་ལ། གཉིས་པ་སུག་ད་ལུ་དེ་ན་མ་ཐོབ་མེད་དེ་སུ་སློབ་སྦྱོང་དཔེ་ཁང་ན་ལེགས་པ་འགོག་ཁབ་ལེན། གསུམ་པ་སུག་ད་ལུ་ནང་ཁའི་ན་ཏཱ་དེ་ཀི་བེ་རུ་ར་དེ་ན་ལུ་འགོག་ཁབ་ཐོབ་བེ་ལ། ཕྱིའི་རྒྱལ་ཁབ་ན་ལེགས་པ་འཇོ་ནི་ཀི་འགོག་ཁབ་ཡ་དམ་ཁ་ཡ་དུ་སེ་ཞུ་ནི་ལ། དེ་ད་རེའི་སྐབས་སུ་བ་པ་ཀི་སྐབས་ལུ་བེ་བ་ཅན། དེ་གཅིག་ང་ཅི་ར་ནེ་ཡམ་གྱི་གནས་སྟངས་ལས་བརྟེན་དེ་བེ་བོག་ད་ལུ་དེ་ཕམ་ཚུགས་ཀྱི་ཁ་ཐུ་ལེ་དེ་ན་བཞིན་ཁོ་ར་གི་ཁ་ཐུ་ལེ་བེ་དི་གི་བེ་རུ་ར་དེ་ང་ཅེ་ར་གོ་སྐབས་དེ་ག་དེ་མ་མ་དེ་འབྲུག་རྒྱ་ཁབ་ན་ར་འཕྲོ་ཐུ་གི་ཤེ་ཡན་གྱི་རྟ་ནི་གི་གོ་སྐབས་ཐོ་པ་ཅན་སེ་ད་ནི་ན་ལུ་ཙག་གེང་དེ་སེ་ཞུ་ནི་ལ་དེ་ཙག་གེང་བི་གི་ཐ་མ་ལུ་དེ་ང་ཅེ་ར་ཐོ་རིམ་སློབ་ད་དི་གཉིས་ལེ་གེ་མེ་བ་ལེ་ཏན་དི་གི་བེ་དེ་དི་ན་ལུ་གོ་སྐབས་དེ་ག་དེ་ཉུང་སུ་ཅིན་བེ་སེ་ཞུ་ནི་ལ

དེ་རུ་ལར་ལོག་བེ་རུ repeat བེ་བེ་ལོག་དེ་རུ་ཚ་མ་ཏོག་དེ་གི་བེ་ད་ལོག་ད་རུ་ཆིན་ཆུ་ལེན་དེ་གི་བེ་དེ་རུ་བེ་མི་ཆུ་བེ་བ་ཆིན་དེ་ལུ་ད་ཏུ་ཆེན་ཆེན་ཀག་ཐབ་ཀ་ཉེ་མི་ཤུ་ནི་བེ་ལ་ཀ་ཅི་བེ་དེ་བེ་རུ་དེ་ཕི་ཁ་ཇུ་ནི་བེ་རུ་ན་ན་གི་སློབ་ནེ་དྲོ་རམ་བེ་དེ་བེ་རུ scholarship ཀ་ཅི་ནའི་ཁོང་ལུ་གོ་ཀོ་འདྲ་ཉམ་བེ་ར་ཕི་དེ་ཡི་ཤུ་ནི་བེ་ལ་དེ་བོ་དོ་ལུ་ལ་ལུ་དེ་ཐར་ཁེ་དེ་བེ་དེ་བེ་རུ་དུས་ཅི་ཉི་ག་ཅི་ཅི་ལེ་ཞུན་བེ་བསམ་ཇོ་ཏོག་ཏོག་ཅི་ལེ་ཞུན་མ་ཇོ